ཞེས་བྱ་བ་ཡིན་པའི་ཕྱིར་རོ། དེ་ལྟར་བཞིར་གསུངས་པའི་བརྒྱད་དུ་བྱེད་པ་ལ་མི་འདོད་དེ། དེས་ན་ཐུབ་པ་དགོངས་རྒྱན་ལས་བྱང་ཆུབ་སེམས་དཔའི་སྡེ་སྣོད་དུ་བྱང་ཆུབ་སེམས་དཔའི་སྡེ་སྣོད་ལས་རྩ་བའི་ལྟུང་བ་བཞི་ཁོ་ནའོ་ཞེས་ཀྱང་བཤད་ཅིང། བདག་ལ་གཞན་ལ་ཁ་ཟ་བ། བདག་ལ་བསྟོད་པ་གཞན་ལ་སྨོད་པ་ཞེས་བྱ་བ་ལ་སོགས་པའི་ལྟུང་བ་བཞི་པོ་འདི་རྣམས་སོ་སོར་གཉིས་གཉིས་ཏེ་བརྒྱད་དོ་ཞེས་གསུངས་པ་བཞིན་ནོ། གཞུང་འདིར་བསྟོད་སྨད་ལ་སོགས་པ་བརྒྱད་བརྒྱད་སོ་སོར་ཕྲལ་ནས་གསུངས་ཤིང། རྒྱ་མཚོའི་སྤྲིན་གྱིས་ཕམ་པ་གཉིས་པའི་སྐབས་སུ་སློང་བ་པོ་ཉམ་ཐག་པ་ལ་མ་བྱིན་ན་ཆོས་ཀྱི་བགོ་བཤའ་མ་བྱས་ན་ཕམ་པར་འགྱུར་རོ་ཞེས་ཡ་གྱལ་རེ་རེ་ལ་ཕམ་པར་བཤད་ལ། དེའི་རིགས་པ་གཞན་གསུམ་ལ་ཡང་འདྲ་བའི་ཕྱིར་ཨ་བྷྱ་ཀ་རས་བརྒྱད་དུ་བྱས་ཅིང། མདོ་ཀུན་ལས་བཏུས་ཀྱི་འགྲེལ་པར་ཡང་ཕམ་པ་བརྒྱད་དུ་གསལ་བར་ཐོགས་མེད་ཀྱིས་བཤད་ཅེས་འབྱུང་བ་དང། དཔལ་མར་མེ་མཛད་ནས་བརྒྱུད་པའི་ས་བཤེས་གཉེན་སྔ་མ་རྣམས་ཀྱང་བརྒྱད་དུ་བཤད་པས་ཕམ་པ་བརྒྱད་དུ་བྱའོ། བསླབ་བཏུས་དང་སྡོམ་པ་ཉི་ཤུ་པར་ཕམ་པ་གསུམ་པའི་སྐབས་སུ་གཅིག་ཏུ་བསྡུས་པ་ལྟར་ཡོད་ཀྱང། གཅིག་ཏུ་བསྡུས་པ་ལྟར་བསྡུས་པ་ལྟར་ཡོད་ཀྱང། འགྱུར་གྱི་ཁྱད་ཡིན་གྱི་དོན་ནི་གཉིས་སུ་བྱ་སྟེ་སྡོམ་པ་ཉི་ཤུའི་འགྲེལ་པ་རྙིང་མར་ཡང་བྱང་ས་ལྟར་བཤད་པ་དང་སྤྱོད་འཇུག་གི་འགྲེལ་པར་ཤེར་འབྱུང་བློ་གྲོས་ཀྱིས་བཤད་པར་ཁྲོས་ནས་སེམས་ཅན་རྡེག་པ་དང་བསྒྲིམས་ཏེ་དགའ་བར་བྱེད་པ་ན་སེམས་ཅན་ལ་ནི་མི་བཟོད་དང་ཞེས་བསླབ་བཏུས་རྩ་བ་ནས་དྲངས་པའི་འགྱུར་དེ་ལྟར་ཡོད་པའི་ཕྱིར། གལ་ཏེ་ཡ་གྱལ་རེ་རེ་ལ་ཕམ་པར་འདོད་ན་ཆོས་འདོད་པ་ལ་སྦྱིན། ཆོས་འདོད་པ་ལ་སྦྱིན། གང་ཟག་མི་བྱེད། ཅེས་དང། ནོར་འདོད་པ་ལ་སྦྱིན་མི་བྱེད་ཞེས་དང། གཤེ་ལ་ལན་དུ་གཤེ་ལ་སོགས་ཞེས་དང། ཕ་རོལ་ཤད་ཀྱིས་འཆགས་པ་སྤོང་ཞེས་དང། ཐེག་པ་ཆེན་པོ་སྤོང་ཞེས་དང། བརྩོན་མིན་ཕྱི་རོལ་བསྟན་བཅོས་བརྩོན་པར་བྱས་ཀྱང་དེ་ལ་དགའ་ཞེས་དེ་རྣམས་ལ་ཉེས་བྱས་སུ་གསུངས་པ་དང་འགལ་ལོ་ཞེ་ན་སྐྱོན་མེད་དེ། ཆོས་ནོར་མི་སྟེར་བའི་ཕམ་པ་ལ་ནི་ཀུན་སློང་ལ་སེར་སྣ་དགོས་ཀྱི། ཉེས་བྱས་གཉིས་ལ་ནི་སེར་སྣའི་ཀུན་སློང་མེད་པའི་ཕྱིར། ཕྱིར་རོ་འགྲེལ་པ་གསར་མ་ལས་ཀྱང་ཆོས་ལ། འགྲེལ་པ་གསར་མ་ལས་ཀྱང་ཆོས་མི་སྟེར་བ་ལ་དེ་ལྟར་བཤད་ནས་གཞན་ལ་ཡང་ཀུན་སློང་མི། ཀུན་སློང་མི་འདྲ་བའི་དབྱེ་བའོ། ཞེས་འཆད་དོ། བརྡེག་པ་ལ་ཡང་སླར་བརྡེག་པ་ནི་བརྡེག་པའི་ལན་ཡིན་ལ། ཕམ་པའི་བརྡེག་པ་ནི་གཞན་ལན་ལ་མི་ལྟོས་པའོ། ཤད་སྦྱངས། མི་ལེན་པ་ལ་ཡང་ཉེས་བྱས་སུ་གསུངས་པས་འཁོན་འཛིན་མེད་པ་ལ་ཕམ་པ་ཡོད་པ་དང་ཐེག་ཆེན་སྤོང་བ་ལ་ཉེས་བྱས་དང་ཕམ་པར་གསུངས་པའི་ཁྱད་པར་ནི་ས་མུ་དྲས་བྱས་ཟེར་བའི་འགྲེལ་པ་ལས་གོང་དུ། འོ་ན་གོང་དུ། ཕམ་པའི་སྐབས་སུ་སྡེ་སྣོད་སྤོང་བ་དང་བྱེ་བྲག་ཅི་ཡོད་ཅེ་ན་གོང་མ་ནི་ཐེག་པ་ཆེན་པོའི་སྡེ་སྣོད་ཀུན་ལ་བྱ་ཡི་འདི་ནི། མདོ་སྡེ་ལས་གང་ཟབ་པའི་ཕྱོགས་ཉི་ཚེ་བ་ཙམ་ལ་མོས་པ་ལ། མ་ཆུད་པའི་སྐུར་བ་འདེབས་པ་ལ་བྱའོ། ཞེས་འབྱུང་བ་ལྟར་ཡིན་ནོ། ཟེར་ད་ནི། ཞེས་འབྱུང་བ་ལྟར་ཡིན་ནོ། འོན་ཀྱང་ཟབ་མོ་ཁོ་ན་ལ་སྐུར་བ་འདེབས་པ་མི་དགོས་ཏེ་གཞུང་ན་གསལ་ལོ་ཕྱི་རོལ་པའི་གཞུང་ལ་བརྩོན་པ་ལ་ཉེས་བྱས་སུ་གསུངས་པའི་དང་པོ་ནི་སངས་རྒྱས་ཀྱི་གསུང་རབ་ལ་བརྩོན་པ་བྱར་ཡོད་བཞིན་དུ་བརྩོན་པར་མ་བྱས་པར་མུ་སྟེགས་ཀྱི་གཞུང་ལ་བརྩོན་པའི་ཉེས་པ་ཡིན་ལ་ཕྱི་མ་ནི་སངས་རྒྱས་ཀྱི་གསུང་རབ་ལ་ཉིས་འགྱུར་དུ་བརྩོན་པར་བྱེད་ཅིང་བློ་མི་འགྱུར་བའི་དབང་རྣོན་ལ། མུ་སྟེགས་ཀྱི་གཞུང་ལ་བརྩོན་པ་གནང་ཡང་དེ་ལ་དགའ་བཞིན་དུ་འཇུག་པ་མ་གནང་བས་དགའ་ཞིང་རངས་པར་བྱེད་ན་ཉེས་བྱས་སུ་གསུངས་པས་དམ་ཆོས་དམ་པའི་ཆོས་མ་ཡིན་པ་སྟོན་པས་ཕམ་པར་འགྱུར་རོ། དེ་ལ་དགའ་བ་ནི་ས་དེར་སླེབས་དུས་ནི་སྐད་ཆ་མང་པོ་ཞིག་འདུག། དེ་ཁོ་ན་བཞིན་དུ་གཞན་ལ་འཆད་པས་ན་སྟོན་པའོ། འཇོག་པ་ནི་སྒྲུབ་པའི་སྒོ་ནས་ཚུད་པའི་ཕྱིར། ཞེས་སོ། འོ་ན་བདག་ལ་བསྟོད་ཅིང་གཞན་ལ་སྨོད་ཅེས་དེ་ལ་ཉེས་བྱས་སུ་གསུངས་པ་ཅི་ཞེ་ན། དེ་ནི་ཀུན་སློང་མི་འདྲ་བ་འོག་ཏུ་སྟོན་ནོ། དགའ་བ་སྤོང་བསྒུལ་དེ་ལྟར་བྱ་ཡི། ངོ་ཚ་དང་ཁྲེལ་མེད་པ་སོགས་ཀྱི་དབྱེ་བར་མི་བྱ་སྟེ། དེ་ལྟར་ཡིན་ན་ཕམ་པར་མི་འགྱུར་ཡང། ཟག་པ་ཆུང་འབྲིང་གང་དུ་འགྱུར་དགོས་པས་མི་འཐད་དོ། གཞུང་གཞན་ནས་འབྱུང་བ་ནི་བསླབ་བཏུས་ལས་འབྱུང་བའི་རྩ་ལྟུང་རྣམས་སོ། འདི་ལ་སློབ་དཔོན་བྱང་ཆུབ་བཟང་པོས་ནི་ནམ་མཁའི་སྙིང་པོའི་མདོ་ལས།

ཆོས་མི་སྟེར་བ་དང་ནོར་མི་སྟེར་བའི་རྩ་ལྟུང་གཉིས། གཞན་གྱིས་རང་ལ་བཟོད་པར་གསོལ་ན་ཡང་ཤད་སྦྱངས་མི་འདུན་པར་བྱས་པ། འཚེ་བ་དག་བྱས་ནས་བཤགས་ཀྱང་མི་ཉན་པར་རྩ་ལྟུང་གསུམ་པ་བྱས་འདི་ལ་ཡང། འཚོག་པ་དང་ཤད་སྦྱངས་དང་དུ་མི་ལེན་རྩ་ལྟུང་གཉིས། བྱང་སེམས་སྡེ་སྣོད་ལ་བྱང་སེམས་ཀྱི་སྡེ་སྣོད་ལ་ཟ། འདི་སངས་རྒྱས་ཀྱི་གསུང་རབ་མ་ཡིན་ནོ་ཞེས་སྤངས་ནས་ཆོས་ལྟར་སྣང་ལ་རང་ཉིད་དགའ་ཞིང་གཞན་ལ་སྟོན་ན་ཐེག་ཆེན་སྤོང་ཞིང་དམ་ཆོས་འདྲར་སྣང་སྟོན་པའི་རྩ་ལྟུང་བཞི་པ་བྱེད། འདི་ལ་ཡང་ཐེག་ཆེན་སྤོང་བ་དང་དམ་ཆོས་ལྟར་སྣང་སྟོན་པའི་རྩ་ལྟུང་གཉིས་ལྡན་འདི་གའི་དེར་སྐྱོན། ནང་གསེས་རྩ་ལྟུང་གཉིས་གཉིས། ནུ་ག་རྩ་ལྟུང་གཉིས་གཉིས་བྱུང་ཟེར་ན་ནུ་ག་ནི་མཛོད།